ཐེངས་འདིའི་གལ་ཆེའི་གསར་འགྱུར་ཁག་སྙན་སྒྲོན་ཞུ་རྒྱུ་དང། རྒྱ་ནག་གཞུང་གིས་བོད་མདོ་སྨད་རྔ་པ་ཀིརྟི་དགོན་པའི་ཚོགས་ཆེན་དབུ་མཛད་ཟུར་པ་སྐུ་ཞབས་བློ་བཟང་བཀྲ་ཤིས་ལགས་སུ་ལོ་གསུམ་གྱི་བཙོན་འཇུག་ཁྲིམས་ཐག་བཅད་པའི་སྐོར་སྙན་སྒྲོན་ཞུ་རྒྱུ་དང། སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་གནས་མཆོག་རྡོ་རྗེ་གདན་དུ་མཛད་འཕྲིན་ཁག་ལེགས་པར་གྲུབ་སྟེ་རྒྱ་གར་རྒྱལ་ས་ལྡི་ལིར་ཞབས་སོར་བདེ་བར་འཁོད་པའི་སྐོར་བསྐྱར་དུ་སྙན་སྒྲོན་ཞུ་རྒྱུ་དང།

ལྷག་པར་དུ་བོད་ཀྱི་བླ་ཆེན་རྣམས་རྒྱ་ནག་རྒྱལ་པོའི་གོང་དུ་བཀུར་བ་ཞིག་ཆགས་ཡོད་པ་རྒྱ་ནག་ཉམས་ཞིབ་པ་རིག་འཛིན་རྣམ་རྒྱལ་ལགས་འགྲེལ་བརྗོད་གནང་བ་ལྟར་རྒྱ་ནག་གིས་བོད་ནང་དུ་ལོ་ངོ་བརྒྱ་ཕྲག་མང་པོའི་རིང་འབྲེལ་བ་ཇི་ལྟར་བྱས་མིན་དང་དེའི་ཆབ་སྲིད་གནད་འགག་ཇི་ཡིན་བཅས་ཀྱི་ཐད་ལ་བཀའ་འདྲི་ཞུས་པ་ཞིག་བཅས་ལས་རིམ་ཁག་རིམ་པས་གསན་རོགས་གནང།
ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་གསར་འགྱུར་ཁག་སྙན་སྒྲོན་མ་ཞུས་གོང། རྒྱ་གར་དུ་ཚོགས་པའི་ཨེ་ཤེ་ཡའི་ནང་པའི་ཞི་བདེའི་ལྷན་ཚོགས་ཀྱི་ཐོག ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ནི་འཛམ་གླིང་གི་ནང་པ་ཡོངས་ཀྱི་དབུ་ཁྲིད་ལ་ངོས་འཛིན་གྱིས་སྤྱི་མོས་གྲོས་ཆོད་བཞག་ཡོད་པའི་སྐོར་ལ་བཞུགས་སྒར་རྡ་རམ་ས་ལ་ནས་འདི་གའི་གསར་འགོད་པ་བློ་བེ་ལགས་ཀྱིས་བཏང་བའི་གནས་ཚུལ་ཞིག་གསན་རོགས་གནང།
རྒྱ་གར་རྒྱལ་ས་ལྡི་ལི་རུ་སྤྱི་ཟླ་དང་པོ་གི་ཚེས་པ་བཅུ་བདུན་ནས་བཅོ་བརྒྱད་དུ་ཉི་མ་གཉིས་ཀྱི་རིང་རྒྱ་གར་དང་སོག་པོ། ཨུ་རུ་སུ་དང་ལྷོ་ཀོ་རི་ཡ་མ་ལེ་ཤི་ཡ་དང་ཐའི་ལན་ཌ། འབྲུག་དང་བལ་པོ་འབར་མ་དང་བང་ག་ལ་སིང་ག་ལ་སོགས་ཀྱི་ནང་པའི་མཁས་དབང་དང་ཉམས་ལེན་པ། མཁན་བླ་སྤྲུལ་སོགས་ཚུད་པ་གི་རྒྱལ་ཁབ་མང་པོའི་སྐུ་ཚབ་འཛོམས་ཏེ། ནང་པའི་བསྟན་པ་ཉམས་པ་སོར་ཆུད་དང་མི་ཉམས་གོང་སྤེལ་གནང་ཐབས་ཀྱི་ཐད་དུ་གོ་བསྡུར་གྱིས། ཨེ་ཤེ་ཡ་གི་ནང་པའི་ཞི་བདེའི་ལྷན་ཚོགས་ཐེངས་མ་བཅུ་གཉིས་པ་སྐོང་ཚོགས་གནང་བ་གི་སྟེང།

the supreme Buddhist leader the most prominent of all། ཁོང་གིས་གོང་ས་སྐྱབས་མགོན་སྐུ་འཕྲེང་བཅུ་བཞི་བ་ཆེན་པོ་མཆོག་གིས་འཛམ་གླིང་ཞི་བདེ་དང་འགྲོ་བ་མིའི་སྤྱི་ཚོགས་འཆམ་མཐུན། ལྷག་པར་དུ་སངས་རྒྱས་བཅོམ་ལྡན་འདས་ཀྱི་རྗེས་འཇུག་གཅིག་གྱུར་ནང་ཕན་ཚུན་གྱི་བར་ཡང་འཆམ་མཐུན་ཡོང་བ་བཅས་ཀྱི་ཐད། སྐུ་ཚེ་ཧྲིལ་བོ་ལ་རླབས་ཆེན་གྱི་མཛད་འཕྲིན་བསྐྱངས་པ་དང་ཞབས་འདེགས་སྒྲུབ་པར་ཆེ་མཐོང་མཚོན་པར། ཨེ་ཤེ་ཡ་གི་ནང་པའི་ཞི་བདེ་ལྷན་ཚོགས་ཀྱིས་སྤྱི་མོས་ཀྱི་ལམ་ནས་གྲོས་ཆོད་བཞག་པ་སྟེ། གོང་ས་མཆོག་འཛམ་གླིང་ནང་པ་ཡོངས་རྫོགས་ཀྱི་ཆེས་མཐོའི་དབུ་ཁྲིད་ལ་ངོས་འཛིན་གནང་བ་དང། འབྱུང་འགྱུར་སྐུའི་ཡང་སྲིད་དེ་བོད་ཀྱི་ཐུན་མོང་མ་ཡིན་པ་གི་སྔར་ལམ་བཞིན་ངོས་འཛིན་གནང་རྒྱུ་མ་གཏོགས། སུས་ཀྱང་ཆབ་སྲིད་ཀྱི་ཁེ་ཕན་གྱི་ཆེད་དུ་ཐེ་བྱུས་བྱེད་དུ་རྩ་བ་ནས་མི་ཆོག་པ། གཞན་ཡང་གོང་ས་མཆོག་གི་སྐུའི་འཁྲུངས་སྐར་དུས་ཆེན་དེ་བཞིན་འཛམ་གླིང་གི་སྙིང་རྗེའི་ཉིན་མོ་ལ་ནང་པ་ཚོས་སྲུང་བརྩི་གནང་རྒྱུ་བཅས་འཁོད་ཡོད་པ་ངོ་སྤྲོད་གནང་གི་འདུག་ཨེ་ཤེ་ཡ་གི་ནང་པའི་ཞི་བདེའི་ལྷན་ཚོགས་ལ་ཚོགས་མི་རྒྱལ་ཁབ་བཅུ་དྲུག་གི་སྐུ་ཚབ་ཡོད་པ་གི་ཁོངས་སུ། འདི་ལོ་འབྲུག་རྒྱལ་ཁབ་ཀྱི་སྐུ་ཚབ་ཀྱང་གསར་བཞུགས་གནང་ཡོད་པ་དང། དེ་བཞིན་རྒྱ་གར་རྒྱལ་ས་ལྡི་ལི་གི་ནང་གི་རྒྱལ་སྤྱིའི་ནང་པའི་ལྷན་ཚོགས་ཀྱི་སྤྱི་ཁྱབ་དྲུང་ཆེ་དགའ་ལྡན་ཤར་རྩེ་མཁན་ཟུར་བྱང་ཆུབ་ཆོས་ལྡན་ལགས་ནས་ཀྱང་ཨེ་ཤེ་ཡ་གི་ནང་པའི་ལྷན་ཚོགས་ཀྱིས་སྔ་རབས་ནང་པའི་དབུ་ཁྲིད་མང་པོ་གི་དགོངས་པ་ཆེ་བཞེས་ཀྱིས་བཙུགས་པ་གི་ཕྱག་ལས་ཚགས་ཚུད་རྒྱུན་འཁྱོངས་དང་འབྲེལ་ནང་པ་ཡོངས་ཀྱི་དབུ་ཁྲིད་ལ་གོང་ས་མཆོག་སྤྱི་མོས་ཀྱི་ཐོག་ནས་ངོས་འཛིན་བྱས་པ་ནི། བོད་མི་དང་བོད་བརྒྱུད་ནང་པའི་རྗེས་འཇུག་རྣམས་སྤོབས་པ་སྐྱེ་དགོས་པ་ཟིག་རེད་ཅེས་འགྲེལ་བརྗོད་གནང་གི་འདུག།
བྱེད་སྟངས་ད་ཨེ་ཤི་ཡའི་ནང་པའི་ལྷན་ཚོགས་གཅིག་པུ་འདི། འདི། གཅིག་ང་རང་གི། ག་རེ་ཟེར་དགོས་རེད་ད། ནང་པའི་དབུ་ཁྲིད་མང་པོ་གི། བསམ་བློ་བཏང་ནས། གཅིག་བསམ་བློ་གཏིང་ཟབ་པོ་དང་རྒྱ་ཆེན་པོ་བཏང་ནས་འདུག་བཞག་པ་དེ། ཨ་ནི། གཅིག། ད་ལྟ། མུ་མཐུད་ནས་ད། གཅིག། རྒྱུན་འཛིན་བྱས་ནས། གཅིག་ལས་དོན་ཚགས་ཐུབ་པོ་ཡོད་ནས་འདུག་འགྲོ་བསྡད་ཡ་དེ། འདི་འདྲའི་གཅིག་གི་ཐོག་ནས། གོང་ས་མཆོག་ད་ལྟ་དེ་ནང་པ་ཡོངས་ཀྱི་དབུ་ཁྲིད་ཡིན་པ་དེ་གཅིག་སྤྱི་མོས་ཀྱི་ཐོག་ནས་ངོས་ལེན་བྱས་པ་འདི་ང་རང་ཚོ་ཞེ་དྲག་གི་ག་རེ་ཟེར་དགོས་རེད། ང་རང་ཚོ་བོད་པའི་བོད་པ་དང་ད་ནང་བཞིན་བོད་བརྒྱུད་ནང་པའི་ནང་པ་དེ་ཚོ་སྒང་ག་སྤོབས་པ་བྱེད་འོས་པ་གི་གནས་ཚུལ་གལ་ཆེན་པོ་ཅིག་རེད་བསམ་དྲན་གྱི་ཡོད། ཡང་སྔར་སྤྱི་ལོ་ཉིས་སྟོང་ཉེར་གཉིས་ལོ་གི་ཟླ་བ་བཅུ་གཉིས་པ་གི་ཚེས་པ་ཉི་ཤུ་གི་ཉི་མ་རྒྱ་གར་ཧི་མ་ལ་ཡ་ནཱ་ལེན་དྲ་གི་ནང་པའི་སྲོལ་རྒྱུན་ལྷན་ཚོགས་ཀྱི་འགན་འཛིན་ལྷན་ཚོགས། ཐེངས་མ་གཉིས་པ་གི་ཐོག་ཏུའང་གོང་ས་མཆོག་གི་མ་འོངས་སྐུའི་ཡང་སྲིད་ངོས་འཛིན་ཞུ་ཕྱོགས་ཀྱི་ཐད། རྒྱ་ནག་གཞུང་གིས་ཐེ་བྱུས་བྱས་ཚེ་དེ་ལ་མཐའ་གཅིག་ཏུ་ངོ་རྒོལ་དང། ཧི་མ་ལ་ཡའི་རི་རྒྱུད་ཀྱི་ནང་པ་ཚོས་ནམ་ཡང་བརྩི་བཀུར་མི་ཞུ་བ་གི་གྲོས་ཆོད་བཞག་པ་མ་ཟད། ཁོང་ཚོའི་སྤྱི་མོས་གྲོས་ཆོད་དེར། སྐུའི་ཡང་སྲིད་ངོས་འཛིན་གྱི་སྐུ་དབང་ནི་དགའ་ལྡན་ཕོ་བྲང་ཁོ་ནར་ཡོད་པ་ལས། གཞན་གཞུང་དང་དབང་འཛིན་པ་སུ་ལའང་མེད་ཅེས་འཁོད་ཡོད་ཅིང། ཨེ་ཤ་ཡ་གི་ནང་པའི་ཞི་བདེའི་ལྷན་ཚོགས་འདི་ནི་སྤྱི་ལོ་གཅིག་སྟོང་དགུ་བརྒྱ་དྲུག་ཅུ་རེ་དགུ་གི་ལོར་སོག་ཡུལ་གྱི་དགའ་ལྡན་ཐེག་ཆེན་གླིང་གི་མཁན་ཟུར། ས་མ་གན་མགོན་པོ་སྐྱབས་ལགས་ནས་རེ་སྐུལ་ཞུས་པ་ལྟར། ཨུ་རུ་སུ་གི་ནང་པའི་དབུ་བླ་འཇམ་དཔལ་རྡོ་རྗེ་མགོན་པོ་དང་བ་ཀུ་ལ་རིན་པོ་ཆེ་སོགས་མཉམ་རུབ་ཀྱིས། གསར་འཛུགས་གནང་བ་གི་ལོ་རྒྱུས་རིང་ཤོས་གྲས་ཀྱི་ནང་པའི་ལྷན་ཚོགས་ཟིག་ཡིན་པ་དང། ད་རེས་ཀྱི་ལྷན་ཚོགས་འདིར་རྒྱ་གར་གྱི་སྲིད་འཛིན་གཞོན་པ་ཇག་དིབ་དྷན་ཁར་ལགས་ཀྱང་ལྷན་ཞུགས་གནང་ཡོད་པ་རེད། བཞུགས་སྒར་ནས་ཨེ་ཤ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་བདེ་ཡིན།
རྣམ་པ་ཚོས་གསན་བཞིན་པ་དེ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ལས་རིམ་ཁག་རེད། རྒྱ་ནག་གཞུང་གིས་བོད་མདོ་སྨད་རྔ་པ་ཀིརྟི་དགོན་པའི་ཚོགས་ཆེན་དབུ་མཛད་ཟུར་པ་སྐུ་ཞབས་བློ་བཟང་བཀྲ་ཤིས་ལགས་སུ་ལོ་གསུམ་གྱི་བཙོན་འཇུག་ཁྲིམས་ཐག་བཅད་པའི་སྐོར་ལ་སྒྲོལ་མ་ལྷ་མོ་ལགས་ཀྱིས་གནས་ཚུལ་ཕྱོགས་བསྒྲིགས་ཞུས་པ་ཞིག་གསན་རོགས་གནང། བོད་མདོ་སྨད་རྔ་པ་ཀིརྟི་དགོན་གྱི་ཚོགས་ཆེན་དབུ་མཛད་ཟུར་པ་རང་ལོ་བཞི་བཅུ་ཞེ་གསུམ་ལ་སོན་པ་དགེ་འདུན་པ་བློ་བཟང་བཀྲ་ཤིས་ལགས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་ཟླ་བ་དྲུག་པའི་ཚེས་བཅུ་ཉིན་རྒྱ་ནག་གཞུང་གི་ཉེན་རྟོག་པས་འཛིན་བཟུང་བྱས་པ་དང་ཟླ་བ་ཁ་ཤས་ཀྱི་རྗེས་སུ་གསང་བ་དམ་པོའི་འོག་ནས་ལོ་གསུམ་གྱི་བཙོན་འཇུག་ཁྲིམས་ཐག་བཅད་ཡོད་པ་བོད་ཕྱི་ནང་གཉིས་ནས་རང་གི་བདེ་འཇགས་དང་བོད་ནང་འབྲེལ་ཡོད་ཚོར་དཀའ་ངལ་འཕྲད་ཉེན་གྱི་དོགས་ཟོན་འོག་མིང་བརྗོད་འདོད་མེད་པའི་བོད་མི་གསུམ་གྱིས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ཕྱི་ཟླ་དང་པོའི་ཚེས་བཅུ་དགུ་ཉིན་འདི་ག་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་ལ་གནས་ཚུལ་འགྲེལ་བརྗོད་དང་ར་སྤྲོད་གནང་བྱུང། འོན་ཀྱང་ཁྲིམས་ཐག་གཅོད་མཁན་གྱི་ཁྲིམས་ཁང་གི་མིང་དང་ཚེས་གྲངས་ངེས་གཏན་ཞིག་ཤེས་རྟོགས་ཡོང་གི་མི་འདུག་ཅེས་གསུངས་བྱུང། གནས་ཚུལ་ངོ་སྤྲོད་པས་མུ་མཐུད་བརྗོད་ན་དགེ་འདུན་པ་བློ་བཟང་བཀྲ་ཤིས་ལགས་ད་ཆ་ཟི་ཁྲོན་ཞིང་ཆེན་ཁོངས་ཀྱི་མེན་ཡང་བཙོན་ཁང་དུ་བཙོན་འཇུག་གི་ཁྲིམས་ཆད་འཁུར་བཞིན་ཡོད་པ་འགྲེལ་བརྗོད་གནང་བྱུང། ཀིརྟི་དགོན་པའི་དབུ་མཛད་ཟུར་པ་བློ་བཟང་བཀྲ་ཤིས་ལགས་འཛིན་བཟུང་བཙོན་འཇུག་བྱེད་དགོས་དོན་ནི་ཏོག་དབྱིབས་ནད་ཡམས་ཁྱབ་གདལ་བྱུང་བའི་སྐབས་སུ་རྔ་པ་ཀིརྟི་དགོན་གྱིས་རྒྱུན་ལྡན་གྱི་གྲྭ་ཚོགས་འཚོགས་མི་ཆོག་ཅེས་རྒྱ་ནག་གཞུང་གིས་བཀག་རྒྱ་བསྡམས་པར་མ་བརྩིས་པར་རྒྱུན་ལྡན་གྱི་གྲྭ་ཚོགས་མུ་མཐུད་འཚོགས་པར་བརྟེན་རྔ་པ་ཁུལ་གྱི་ཉེན་རྟོག་ལས་ཁུངས་ཟེར་བའི་བཀའ་ལ་མ་བརྩི་བ་དང་མཉམ་འབྲེལ་མ་བྱས་པ་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་དང་སྐྱབས་རྗེ་ཀིརྟི་རིན་པོ་ཆེ་རྣམ་གཉིས་ལ་བསྔོ་རྟེན་ཕུལ་བ་སོགས་དོན་ཚན་ཁ་ཤས་ཉེས་འཛུགས་བྱས་ཡོད་པ་འགྲེལ་བརྗོད་གནང་བྱུང། དགེ་འདུན་པ་བློ་བཟང་བཀྲ་ཤིས་ལགས་ནི་རྔ་པ་རྫོང་ཁོངས་ཕྱུགས་ལས་གོང་མའི་རུ་ཆུང་དྲུག་པ་ནས་ཡིན་པ་དང་ཆུང་དུས་ནས་རྔ་པ་ཀིརྟི་དགོན་གྱི་ཆོས་སྒོར་ཞུགས་ཏེ་ཕྱིས་སུ་ཚོགས་ཆེན་དབུ་མཛད་ཀྱི་མཛད་འགན་མཐར་ཕྱིན་པར་བཞེས་ཤིང་དེ་རྗེས་རྔ་པ་ཀིརྟི་དགོན་དང་ཀིརྟི་མ་དགོན་བཀྲ་ཤིས་ལྷུན་གྲུབ་གླིང། གདོང་རི་ཀིརྟི་དགོན་གསུམ་གྱི་དབྱངས་དཔོན་དང་རྔ་པ་ཀིརྟི་དགོན་པའི་ཆོས་ལུགས་འཛིན་སྐྱོང་ཁང་གི་ལས་བྱེད་བཅས་ཀྱི་འགན་འཁུར་བཞེས་མུས་སྐབས་རྒྱ་ནག་གཞུང་གིས་འཛིན་བཟུང་བཙོན་འཇུག་བྱས་པ་ཞིག་ཡིན་འདུག། གནས་ཚུལ་འདིའི་མཁོ་སྒྲུབ་དང་ཕྱོགས་སྒྲིག་གི་སྙན་བརྒྱུད་ཞུ་མཁན་སྒྲོལ་མ་ལྷ་མོ་ཡིན། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་གསར་འགྱུར་ཁག་མུ་མཐུད་ནས་གསན་རོགས་གནང། ཨ་མི་རི་ཀའི་བོད་ཁང་གིས་འདི་ལོའི་དཔལ་འབྱོར་འདུ་འགོད་ཀྱི་རོལ་དབྱངས་འདུ་འཛོམས་ཀྱི་ཐོག་དམངས་ཁྲོད་ཀྱི་རོལ་དབྱངས་པ Joan Baez ལགས་དང་གྲོང་ཁྱེར་ནིའུ་ཡོག་ནང་ལ་རྟེན་གཞི་བྱས་པའི་ཡུཀ་རེན་གྱི Gogol Bordello རྣམ་གཉིས་ཡང་མཉམ་ཞུགས་གནང་གི་ཡོད་འདུག་དེ་ཡང་ཨ་མི་རི་ཀའི་བོད་ཁང་གིས་ལོ་རེའི་དཔལ་འབྱོར་འདུ་འགོད་ཐེངས་སུམ་ཅུ་སོ་བདུན་པའི་ཐོག་འཁྲབ་སྟོན་པ་ཁོང་གཉིས་ནས་བོད་ཁང་ལ་རྒྱབ་སྐྱོར་གནང་རྒྱུ་ཡིན་འདུག་ཨ་མི་རི་ཀའི་བོད་ཁང་ནི ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་དགོངས་གཞི་བཞིན་བོད་ཀྱི་རིག་གཞུང་མི་ཉམས་རྒྱུན་འཛིན་ཡོང་ཐབས་སུ་གསར་འཛུགས་གནང་བ་ཞིག་ཡིན་པ་རེད། དམངས་ཁྲོད་ཀྱི་རོལ་དབྱངས་པ Joan Baez ལགས་ནི། ཁོང་གི་རོལ་དབྱངས་ཀྱི་སྡིངས་ཆ་བེད་སྤྱོད་བྱས་ནས་སྤྱི་ཚོགས་ལ་ཞེན་སྐུལ་གནང་རྒྱུར་སྐད་གྲགས་ཡོད་པ་ཞིག་ཡིན་འདུག་ལ། དེ་བཞིན་ཡུཀ་རེན་གྱི Gogol Bordello ལགས་ཀྱང། རོལ་དབྱངས་ཀྱི་ལམ་ནས་སྤྱི་ཚོགས་ཞབས་ཞུ་དང་ལྷག་པར་དུ་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོ་ནས་བཟུང། ཁོང་གི་རོལ་ཆའི་རུ་ཁག Les Claypool དང་ལྷན་དུ་མཉམ་ལས་གནང་ནས་ཡུཀ་རེན་གྱི་མི་དམངས་ལ་རྒྱབ་སྐྱོར་མཚོན་པའི་རོལ་དབྱངས་ཀྱི་ཨལ་བམ་འམ་སྒྲ་འཛིན་འཁོར་ཐག་བཏོན་ཡོད་པ་རེད། འདི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་ཨ་རི་བོད་ཁང་གི་དཔལ་འབྱོར་འདུ་འགོད་རོལ་དབྱངས་འདུ་འཛོམས་ཀྱི་ཐོག་ཁོང་གཉིས་དང་ལྷན་དུ་འཁྲབ་སྟོན་པ་གཞན Maggie Rogers ལགས་དང། Maya Hawke ལགས། བསྟན་འཛིན་ཆོས་རྒྱལ་ལགས་སོགས་ཡོད་འདུག་ད་དུང་ཡང་མཉམ་ཞུགས་གནང་མཁན་རོལ་དབྱངས་པ་གཞན་ཁག་ཅིག་རིམ་པས་གསལ་བསྒྲགས་གནང་རྒྱུ་ཡིན་འདུག། ཨ་རི་བོད་ཁང་གི་དཔལ་འབྱོར་འདུ་འགོད་ཀྱི་རོལ་དབྱངས་འདུ་འཛོམས་དེ་བཞིན། གྲོང་ཁྱེར་ནིའུ་ཡོག་ནང་དུ་ཡོད་པའི་ལོ་རྒྱུས་ལྡན་པའི་ཚོགས་ཁང་ཆེན་མོ་ཁཱར་ནེ་ཀི་ཞེས་པའི་ནང། འདི་ལོའི་ཕྱི་ཟླ་གཉིས་པའི་ཚེས་ཉེར་དྲུག་གི་ཕྱི་དྲོ་ཆུ་ཚོད་བདུན་དང་ཕྱེད་ཀའི་ཐོག་འཁྲབ་སྟོན་གནང་གི་ཡོད་འདུག་ཕྱག་འཁྱེར་གྱི་ཐོག་ནས་དཔལ་འབྱོར་འདུ་འགོད་གང་བྱུང་བ་རྣམས་ཨ་རི་བོད་ཁང་ལ་རྒྱབ་སྐྱོར་ཆེད་གནང་རྒྱུ་ཡིན་འདུག།
གནད་དོན་དབྱེ་ཞིབ་པས་ཨ་ཧྥེ་རི་ཁའི་ནང་དཔལ་འབྱོར་འཕེལ་རྒྱས་ཡོང་ཐོག་མུ་མཐུད་འབད་བརྩོན་བྱེད་བཞིན་ཡོད་ཀྱང་བུ་ལོན་ནང་དུ་ཚུད་དེ་དཀའ་ངལ་འཕྲད་བཞིན་ཡོད་པའི་སྐོར་གསུངས་འདུག་དེ་ཡང་དངུལ་བུན་གྱིས་རྒྱལ་སྤྱིའི་དཔལ་འབྱོར་འཕེལ་རྒྱས་ལ་འགོག་རྐྱེན་དུ་འགྱུར་བཞིན་པ་ལྟར་དཔལ་འབྱོར་ཐད་ཀྱི་དཔྱད་ཞིབ་ཆེད་ལས་པས་ཨ་ཧྥེ་རི་ཁའི་རྒྱལ་ཁབ་ཁག་ཅིག་ནི་དངུལ་བུན་ནང་ཚུད་ཟིན་པ་དང་དཀའ་ངལ་འཕྲད་མ་མྱོང་པ་ཞིག་འཕྲད་བཞིན་ཡོད་པའི་ཉེན་བརྡ་བཏང་ཡོད་ཅིང་དེ་ནི་ཨ་ཧྥེ་རི་ཁའི་རྒྱལ་ཁབ་དེ་དག་གི་དངུལ་བུན་གྱི་སྐྱེད་ཀ་མཐོ་རུ་ཕྱིན་ཡོད་པ་དང། རྒྱལ་ཁབ་ཀྱི་འཛུགས་སྐྲུན་ཐོག་ལ་དངུལ་བུན་གཡར་ཐུབ་པའི་ནུས་པ་མེད་པའི་གནས་སྟངས་ཡོད་པའི་སྐོར་ལ། Swiss གྲོང་ཁྱེར Davos ནང་འཚོགས་པའི་འཛམ་གླིང་གི་དཔལ་འབྱོར་ལྷན་ཚོགས་ཐོག་ལ་ཨ་ཧྥེ་རི་ཁའི་རྒྱལ་ཁབ་ཁག་གི་དབུ་ཁྲིད་ཚོས་ནན་བརྗོད་གནང་ཡོད་པ་རེད་འདུག་དཔལ་འབྱོར་གྱི་དཀའ་ངལ་བྱུང་རིམ་ནི་ཕྱི་ལོ་ཉིས་སྟོང་བདུན་ནས་དགུ་བར་བཟོ་ལས་ཡར་ཐོན་ཅན་གྱི་རྒྱལ་ཁབ་ཁག་ནང་དཔལ་འབྱོར་དཀའ་ངལ་འཕྲད་པར་བརྟེན། དབུས་དངུལ་ཁང་གིས་དངུལ་བུན་གྱི་སྐྱེད་ཀ་དམའ་བོ་བཏང་བའི་སྐབས་འཛམ་གླིང་གི་ལྷོ་ངོས་ཀྱི་རྒྱལ་ཁབ་མང་ཆེ་བས་རྒྱལ་སྤྱིའི་མ་དངུལ་ཐེབས་རྩ་ཁང་དང་འཛམ་གླིང་དངུལ་ཁང་བཅས་ནས་དངུལ་བུན་གང་ཐུབ་བླངས་ཡོད་པ་རེད། ཨ་ཧྥེ་རི་ཁའི་གླིང་ཆེན་རྒྱལ་ཁབ་མང་ཆེ་བ་ནི་དངུལ་གྱི་བུ་ལོན་འོག་ཏུ་ཚུད་ཡོད་ཅིང། གཞུང་འབྲེལ་གྱི་བུ་ལོན་ཕྱོགས་བསྡོམས་བྱས་ན་ཨ་མི་རི་ཀའི་ཌོ་ལར་ཁྲག་ཁྲིག་ཆེན་མོ་གཅིག་དང་གྲངས་ཆུང་བརྒྱད་ཙམ་ཡོད་པ་རེད། དེ་བཞིན་རྒྱལ་སྤྱིའི་མ་དངུལ་ཐེབས་རྩ་ཁང་དང་འཛམ་གླིང་དངུལ་ཁང་སོགས་ཁེ་གཉེར་ལས་ཁང་ཁག་ནས་བུ་ལོན་ལེན་པ་ཕུད་ལྷག་འཕྲོས་ཀྱི་བརྒྱ་ཆ་ཉི་ཤུ་ཙམ་ནི་རྒྱལ་ཁབ་ཁག་ཅིག་གིས་དངུལ་བུན་བཏང་ཡོད་པ་དེའི་བསྡོམས་འབོར་ནས་བརྒྱ་ཆ་བཅུ་གཅིག་ཙམ་ནི་རྒྱ་ནག་ཁོ་ནས་བུ་ལོན་བཏང་ཡོད་པར་བརྟེན་ནས་ཨ་ཧྥེ་རི་ཁའི་གླིང་ཕྲན་རྒྱལ་ཁབ་མང་པོ་རྒྱ་ནག་གི་དངུལ་གྱི་བུ་ལོན་འོག་ཏུ་ཚུད་ཡོད་པ་རེད་འདུག། རྒྱ་ནག་དང་ཨ་མི་རི་ཀའི་དཔོན་རིགས་བར་དངུལ་རྩིས་ཀྱི་གནད་དོན་དང་འབྲེལ་བའི་ལྷན་ཚོགས་དེ་པི་ཅིང་དུ་མཇུག་སྒྲིལ་གནང་བཞག་དེ་ཡང་སྦེང་ཀོག་ནས་ཨེ་པི་གསར་ལས་ཁང་གིས་གནས་ཚུལ་སྤེལ་བའི་ནང། ཨ་མི་རི་ཀ་དང་རྒྱ་ནག་གི་དངུལ་རྩིས་ཀྱི་ཐད་མཉམ་ལས་ཀྱི་ལས་དོན་གནང་མཁན་དཔོན་རིགས་རྣམས་ཀྱི་ལྷན་ཚོགས་ཐེངས་གསུམ་པ་དེ་མཇུག་སྒྲིལ་གནང་ཡོད་འདུག་སྔ་ལོའི་ཕྱི་ཟླ་བཅུ་གཅིག་པའི་ནང། རྒྱ་ནག་དང་ཨ་མི་རི་ཀའི་དབར་དངུལ་རྩིས་ཀྱི་མི་མཐུན་པའི་དངངས་འཚབ་རྣམས་སེལ་ཐབས་སུ་ཡུལ་གྲུ་གཉིས་ཀྱིས་སྡེ་ཚན་དེ་བཞིན་གསར་འཛུགས་གནང་བ་ཞིག་ཡིན་འདུག་ཨ་རིའི་ནོར་སྲིད་ལྷན་ཁང་གི་དཔོན་རིགས་དང་རྒྱ་ནག་མི་དམངས་དངུལ་ཁང་ཆེན་མོའི་དཔོན་རིགས་དབར་དངུལ་རྩིས་སྲ་བརྟན་ཡོང་ཐབས་ནས། ནག་ཚོང་གི་དངུལ་འགོག་ཐབས་སོགས་གནད་དོན་མང་པོ་ཞིག་གི་ཐོག་ལ་གྲོས་མོལ་གནང་ཡོད་འདུག། ཨ་རིའི་ནོར་སྲིད་ལྷན་ཁང་གི་སྐུ་ཚབ་ཚོགས་ཆུང་ནས་རྒྱ་ནག་གི་སྲིད་བློན་གཞོན་པ་ཧོ་ལི་ཧྥན་དང་ཐུག་འཕྲད་བྱས་ཡོད་པ་ཨ་མི་རི་ཀའི་ནོར་སྲིད་ལྷན་ཁང་གིས་རེས་གཟའ་པ་སངས་ཉིན་སྤྱི་བསྒྲགས་ཤིག་སྤེལ་བའི་ནང་གསུངས་བཞག་དེ་བཞིན་ཨ་མི་རི་ཀའི་སྐུ་ཚབ་ཚོགས་ཆུང་དེས་ནོར་སྲིད་དྲུང་ཆེ་ཆེན་མོ་ཇཱེ་ནེད་ཡེ་ལན་མཆོག་མ་འོངས་དུས་ཚོད་རན་པ་ཞིག་ལ་རྒྱ་ནག་ཏུ་བསྐྱར་དུ་གཟིགས་སྐོར་ལ་ཕེབས་རྒྱུ་ཡིན་པ་གསུངས་བཞག་ཨ་རིའི་ནོར་སྲིད་དྲུང་ཆེ་མཆོག་སྔ་ལོའི་ཕྱི་ཟླ་བདུན་པའི་ནང་རྒྱ་ནག་ཏུ་ཕེབས་ཡོད་པ་དང། དེ་བཞིན་སྔ་ལོའི་ཕྱི་ཟླ་བཅུ་གཅིག་པའི་ནང་ཁོང་གིས། ཨ་མི་རི་ཀའི་གྲོང་ཁྱེར San Francisco ནང་རྒྱ་ནག་གི་སྲིད་བློན་གཞོན་པ་ཧོ་དང་ཐུག་འཕྲད་གནང་ཡོད་པ་རེད། སྐབས་དེ་དུས་ཡུལ་གྲུ་གཉིས་ཀྱི་བར་མཉམ་ལས་བསྐྱར་གསོ་གནང་རྒྱུ་སོགས་གནད་དོན་མང་པོའི་ཐོག་གྲོས་མོལ་གནང་ཡོད་འདུག་ལྷན་ཚོགས་དེའི་ཐོག་ནས་རྒྱ་ནག་དང་ཨ་མི་རི་ཀའི་བར་མི་མཐུན་པའི་གནད་དོན་རྣམས་སེལ་ཐུབ་པ་དེ་འདྲ་བྱུང་མེད་ཀྱང། ཕྱོགས་གཉིས་ཀྱི་འབྲེལ་བ་ཇེ་སྡུག་ཏུ་མི་འགྲོ་བར་ཕན་ཐོགས་བྱུང་ཡོད་འདུག། ཨ་རིའི་སྲིད་འཛིན་ཟུར་པ Donald Trump མཆོག་གིས། རྒྱ་ནག་གི་ཚོང་ཟོག་མང་པོར་ཁྲལ་འབབ་ཆེ་ཙམ་བརྒྱབ་པ་སོགས་ཚོང་འབྲེལ་གྱི་ཐོག་ནས་དམ་དྲག་ཤུགས་ཆེ་གནང་བའི་རྗེས། རྒྱ་ནག་དང་ཨ་མི་རི་ཀའི་དབར་དཔལ་འབྱོར་གྱི་གནད་དོན་མང་པོའི་ཐོག་རྩོད་གཞི་ཆགས་ཡོད་པ་རེད། གཤམ་ལ་ཚེ་དབང་དངོས་གྲུབ་ལགས་དང་གཡུ་སྒྲོན་གཉིས་ནས་གསར་འགྱུར་ཁག་མུ་མཐུད་སྙན་སྒྲོན་ཞུ་བ་ཡིན། ཉི་ཧོང་གི Moon Sniper ཞེས་པའི་མཁའ་དབྱིངས་ཀྱི་འཕུར་གྲུ་དེ་རེས་གཟའ་སྤེན་པའི་ཉིན་ཟླ་བའི་གྲོང་ཁྱེར་དུ་ལམ་ལྷོང་ལྡན་པའི་ངང་བབས་པ་དེ་ཡིས་རེས་གཟའ་སྤེན་པའི་ཉིན་ཉི་ཧོང་ནི་ཟླ་བའི་གྲོང་ཁྱེར་དུ་བབས་ཐུབ་མཁན་གྱི་འཛམ་གླིང་ནང་གི་རྒྱལ་ཁབ་ལྔ་པ་དེ་ཆགས་ཡོད་པ་རེད་འདུག་དེ་ཡང་ཉི་ཧོང་གི Moon Sniper ཞེས་པ་འཛམ་གླིང་ནང་ནས་ཟླ་བའི་གྲོང་ཁྱེར་དུ་བབས་ཐུབ་པའི་ལམ་ལྷོང་བྱུང་མཁན་རྒྱལ་ཁབ་ལྔ་པ་དེ་ཡིན་ཞིང་འོན་ཀྱང Moon Sniper ཞེས་པའི་མཁའ་དབྱིངས་ཀྱི་འཕུར་གྲུ་དེར་ཉི་འོད་གློག་གི་ནུས་པའི་དཀའ་ངལ་འཕྲད་དེ་གློག་རྫོགས་འགྲོ་བྱེད་བཞིན་པའི་གནས་ཚུལ་ཡོད་པ་གསུངས་འདུག། སྤྱིར་མཁའ་དབྱིངས་ཀྱི་འཕུར་གྲུ་སི་ལིམ་ཟེར་བ་དེ་ནི་གཞུང་དང་སྒེར་གྱི་བཟོ་གྲྭས་བཟོས་པའི་ཟླ་བའི་གྲོང་ཁྱེར་དུ་འགྲོ་མཁན་གྱི་འཕུར་གྲུ་གསར་པ་འགའ་ཤས་ཡོད་པའི་ནང་ནས་གཅིག་ཡིན་པ་དང་ལོ་ལྔ་བཅུའི་གོང་ལ་ཨ་མི་རི་ཀས་བཏང་བའི་འཕུར་གྲུ་ཟླ་བའི་གྲོང་ཁྱེར་དུ་འབྱོར་ཏེ་ཟླ་བའི་སྟེང་དུ་མི་བབས་ཐུབ་པ་བྱུང་ཡོད་པ་རེད། ད་བར་འཕུར་གྲུ་དེ་ཟླ་བའི་གྲོང་ཁྱེར་དུ་བབས་པའི་སྐབས་འཕུར་གྲུ་ཆག་སྐྱོན་བྱུང་སྟེ་ས་ཐོག་དང་འབྲེལ་མཐུད་ཆད་པའི་གནས་སྟངས་ཡོང་གི་ཡོད་ཀྱང་ད་རེས་ཉི་ཧོང་གིས་ཟླ་བའི་གྲོང་ཁྱེར་དུ་བབས་ཐུབ་པ་བྱུང་ཡོད་པ་རེད། དེ་སྔོན་རྒྱལ་ཁབ་བཞིས་ད་བར་ཟླ་བའི་གྲོང་ཁྱེར་དུ་བབས་ཐུབ་པ་བྱུང་ཡོད་པ་ནི་ཨ་མི་རི་ཀ་དང་ར་ཤི་ཡའམ་སྐབས་དེའི་ཨུ་རུ་སུ་སྤྱི་མཐུན་རྒྱལ་ཁབ་དང་རྒྱ་ནག། ཉེ་བའི་དུས་ཚོད་ན་རྒྱ་གར་བཅས་བཞིའི་ཐོག་ད་རེས་ཉི་ཧོང་རྒྱལ་ཁབ་དེ་ལྔ་པ་ཆགས་ཡོད་པ་རེད། ཉི་ཧོང་གི་མཁའ་དབྱིངས་ལས་ཁང JAXA ཞེས་པའི་དཔོན་རིགས། ཧི་ཏོ་ཤི་ཁུ་ནི་ན་ཁ་ཞུ་བས་ཕྱི་ཟླ་དང་པོའི་ཚེས་ཉི་ཤུའི་སྔ་དྲོའི་གསར་འགོད་ལྷན་ཚོགས་ཐོག་ལ། ཉི་ཧོང་གི་འཕུར་གྲུ་དེ་ཡིས་ཟླ་བའི་གྲོང་ཁྱེར་ནས་གནད་འགག་ཆེ་བའི་ལས་གཞི་མཁོ་བསྡུ་བྱ་རྒྱུའི་ཆེད་དུ་ཡིན་ཞིང། ཉི་འོད་ཀྱིས་འཕུར་གྲུ་བསྐྱར་དུ་གློག་བསག་པའི་རེ་བ་ཡོད་པ་གསུངས་འདུག་ཉི་ཧོང་གི་སྲིད་བློན་སྐུ་ཞབས་ཧྥུ་མི་ཡོ་ཁི་ཤི་ད་མཆོག་གིས་ཉི་ཧོང་གི་འཕུར་གྲུ་ཟླ་བའི་གྲོང་ཁྱེར་དུ་བབས་ཐུབ་པའི་གཏམ་བཟང་ལ་དགའ་བསུ་གནང་ཡོད་པ་དང་ཆབས་ཅིག་འཕུར་གྲུ་དེས་ཉི་འོད་ཀྱིས་གློག་བསག་དགོས་པའི་གནས་ཚུལ་ཐད་ཞིབ་ཕྲ་མཁྱེན་འདོད་ཡོད་པའི་སྐོར་གསུངས་པ་དང། དེ་བཞིན NASA ཞེས་པའི་ཨ་མི་རི་ཀའི་མཁའ་དབྱིངས་ལས་ཁང་གི་གཙོ་འཛིན Bill Nelson ཞུ་བས། སྤྱི་ཚོགས་དྲ་ལམ་ཐོག་ལ་ཉི་ཧོང་ལ་འཚམས་འདྲི་ཞུས་ཏེ། ཟླ་བའི་གྲོང་ཁྱེར་དུ་ལམ་ལྷོང་ལྡན་པའི་ཐོག་ནས་འཕུར་གྲུ་བབས་ཐུབ་མཁན་གྱི་ལོ་རྒྱུས་ནང་གི་རྒྱལ་ཁབ་ལྔ་པ་ཉི་ཧོང་ཆགས་པར་འཚམས་འདྲི་དང་ང་ཚོས་མུ་མཐུད་ནས་མཉམ་ལས་བྱ་རྒྱུ་ཡིན་པ་གསུངས་འདུག། རྒྱ་ནག་གིས་ཁྱིམ་མཚེས་རྒྱལ་ཁབ་ཚོའི་ནང་རྒྱ་གར་གྱི་ཤུགས་རྐྱེན་དེ་ཆུང་དུ་གཏོང་ཐབས་བྱ་བཞིན་ཡིན་པ། ལྡི་ལི་ནས་འགྲེལ་བརྗོད་གནང་མཁན་ཞིག་གིས་གསུངས་བཞག་དེ་ཡང་རྒྱ་གར་གྱི་ནོའེ་དཱ་གྲོང་ཁྱེར་ནས་རོ་སི་ན་མ་རཱ་ཤི་ཏི་རི་ཡ། Sahara། ཞེས་པའི་དྲ་གནས་གསར་ཤོག་གིས་ཨུར་རྡུའི་སྐད་ཡིག་ཐོག་གནས་ཚུལ་སྤེལ་བའི་ནང། ཨེ་ཤི་ཡའི་མངའ་ཁུལ་དུ་རྒྱ་ནག་ནི་རྒྱ་གར་གྱི་ཁ་གཏད་གཙོ་བོ་ཞིག་ཡིན་པ་དང་སྲིད་བློན་ན་རེན་དཱ་མོ་དི་མཆོག་གི་ལས་རྒྱུན་རིང་མངའ་ཁུལ་དེའི་ནང་རྒྱ་གར་གྱི་ཤུགས་རྐྱེན་ཆེ་རུ་ཕྱིན་ཡོད་པ་དེ་རྒྱ་ནག་ནས་ཆུང་དུ་གཏོང་ཐབས་བྱ་འདོད་ཡོད་ལུགས་བཀོད་བཞག་རྒྱ་གར་དང་དཀྱིལ་ཤར་ཡུལ་གྲུའི་འབྲེལ་བ་ནི་ཧ་ཅང་སྲ་བརྟན་ཡོད་པ་དང་ཡུ་རོབ་མཉམ་འབྲེལ་རྒྱལ་ཁབ་ནས་ཀྱང་རྒྱ་གར་ལ་འབྲེལ་བ་བྱ་རྒྱུ་དེ་གལ་གནད་ཆེན་པོ་ཞིག་ལ་བརྩི་གི་ཡོད་པ་དང། དེ་བཞིན་ར་ཤི་ཡ་དང་ལྷན་དུ་རྒྱ་གར་གྱི་འབྲེལ་བ་ནི་ཧ་ཅང་ཡག་པོ་ཡོད་པའི་ཐོག་ཨ་མི་རི་ཀ་དང་ལྷན་དུ་འབྲེལ་བ་དེ་ཙམ་སྡུག་པོ་མེད་ཀྱང་ཁྱིམ་མཚེས་རྒྱལ་ཁབ་ཁོངས་ནས་འབྲེལ་བ་སྐྱོ་ཤོས་དེ་ནི་པཱ་ཀི་སི་ཐན་ཡིན་པ་དང། དེ་ནི་རྒྱ་གར་གྱི་ཕྱོགས་ནས་འབྲེལ་བ་བྱ་འདོད་མེད་པ་དེ་འདྲ་མིན་ཀྱང་པཱ་ཀི་སི་ཐན་གྱིས་འཇིགས་སྐུལ་རིང་ལུགས་པ་གསོ་སྐྱོང་བྱ་རྒྱུ་མཚམས་འཇོག་མ་བྱས་བར་ཡུལ་གྲུ་གཉིས་ཀྱི་འབྲེལ་བ་ནམ་ཡང་ཡར་རྒྱས་འགྲོ་མི་སྲིད་པ་དེ་པ་ཀི་སི་ཐན་གྱིས་གསལ་པོར་ཤེས་ཀྱི་ཡོད་པ་རེད་ཞེས་དང། དེ་བཞིན་རྒྱ་ནག་གིས་རྒྱ་གར་དང་མཉམ་འབྲེལ་བ་ཡར་རྒྱས་གཏོང་འདོད་ཡོད་ལུགས་བཤད་བཞིན་དུ་ཕྱོགས་གཞན་ཞིག་ནས་རྒྱ་སྐྱེད་རིང་ལུགས་ཀྱི་བསམ་བློ་དོར་གྱི་མེད་པ་རེད་ཞེས་བཀོད་བཞག་དེ་བཞིན་གསར་ཤོག་དེའི་དཔྱད་རྩོམ་ནང། ཕྱི་ལོ་ཆིག་སྟོང་དགུ་བརྒྱ་དྲུག་ཅུ་རེ་གཉིས་ལོར་རྒྱ་ནག་གི་ཁ་ནས། རྒྱ་དཀར་ནག་གཉིས་སྤུན་མཆེད་ལྟ་བུ་ཡིན་ཞེས་བཤད་བཞིན་དུ་རྒྱ་གར་ལ་དམག་བརྒྱབ་ཡོད་པ་དང། ཕྱི་ལོ་ཉིས་སྟོང་ཉི་ཤུ་ལོར་ལ་དྭགས་ཀྱི་གྷལ་ཝན་ལུང་གཤོང་དུ། རྒྱ་གར་གྱི་ས་སྲུང་དམག་མིའི་ཐོག་ཚུར་རྒོལ་བྱས་ནས་རྒྱ་གར་གྱི་དམག་མི་ཉི་ཤུ་ཙམ་དམར་གསོད་བཏང་ནས་རྙོག་དྲ་ཆེན་པོ་བཟོས་ཡོད་པ་རེད། རྒྱ་གར་ནི་ཁྱིམ་མཚེས་རྒྱལ་ཁབ་ཤིརི་ལངྐ་དང་བང་ལ་དེཤ་འབར་མ་བལ་ཡུལ་འབྲུག་ཡུལ་ཨབ་གྷ་ནིས་ཐན་སོགས་དང་ལྷན་དུ་མི་ལོ་བརྒྱ་ཕྲག་མང་པོ་ནས་འབྲེལ་བ་བཟང་པོ་ཡོད་པ་ནི་རྒྱ་ནག་གིས་ཤེས་བཞིན་པ་རེད་ཅེས་བཀོད་བཞག། རྒྱ་ནག་སྲིད་བློན་ཝང་ཡི་ནས་སྦི་ར་ཟིལ་གཞུང་གིས་རྒྱ་ནག་གཅིག་གི་རྩ་དོན་ལ་རྒྱབ་སྐྱོར་ཡོད་པའི་སྐོར་བཤད་འདུག་དེ་ཡང་ཕྱི་ཟླ་དང་པོའི་ཚེས་བཅུ་དགུ་རེས་གཟའ་པ་སངས་ཉིན་རྒྱ་ནག་ཕྱི་སྲིད་བློན་ཆེན་ཝང་ཡི་ནས་སྦི་ར་ཟིལ་གཞུང་གིས་རྒྱ་ནག་གཅིག་གི་རྩ་དོན་ལ་རྒྱབ་སྐྱོར་བྱེད་པར་དགའ་བསུ་ཡོད་ཟེར་བ་དང་ཐེ་ཝན་ནི་རྒྱ་ནག་དང་ཁ་བྲལ་ཐབས་མེད་པའི་ཆ་ཤས་ཤིག་ཡིན་ལུགས་དང།

སྦི་ར་ཟིལ་གྱི་ཕྱི་སྲིད་བློན་ཆེན་ནས་ཁོང་དང་ཝང་ཡི་ཕན་ཚུན་ཡུཀ་རེན་དང་གྷ་རྫ་ནང་གི་དམག་འཁྲུག་སྐོར་དང་དམག་འཁྲུག་གི་དཀའ་ངལ་ཅི་ལྟར་སེལ་ཐབས་སྐོར་ལ་གོ་བསྡུར་བྱས་པའི་སྐོར་གསུངས་ཡོད་པ་དང་རྒྱ་ནག་ཕྱི་སྲིད་བློན་ཆེན་ནས་ཚོང་འབྲེལ་གྱི་འབྲེལ་ལམ་ཡོད་པའི་རྒྱལ་ཁབ་གཉིས་པོས་སེམས་ཐག་ཉེ་བའི་ཡིད་ཆེས་བསྐྲུན་དགོས་གལ་ཆེ་བའི་སྐོར་བཤད་ཡོད་ལུགས་བཀོད་འདུག། རྣམ་པ་ཚོས་གསན་བཞིན་པ་དེ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ལས་རིམ་ཁག་རེད་ཐེངས་འདིའི་ལས་རིམ་བཀོད་སྒྲིག་གནང་མཁན་སྒྲོལ་མ་ལྷ་མོ་ལགས་དང་གསར་འགྱུར་དང་ལེ་ཚན་ཁག་སྙན་སྒྲོན་ཞུ་མཁན་ཚེ་དབང་དངོས་གྲུབ་ལགས་དང་གཡུ་སྒྲོན་གཉིས་ཡིན། སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་གནས་མཆོག་རྡོ་རྗེ་གདན་དུ་མཛད་འཕྲིན་ཁག་ལེགས་པར་གྲུབ་སྟེ་རྒྱ་གར་རྒྱལ་ས་ལྡི་ལིར་ཞབས་སོར་བདེ་བར་འཁོད་པའི་སྐོར་ལ་གསར་འགོད་པ་བློ་བཟང་དགེ་ལེགས་ལགས་ཀྱིས་བཏང་གནང་བའི་གནས་ཚུལ་དེ་བསྐྱར་དུ་སྙན་སྒྲོན་ཞུ་བ་ཡིན། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཕྱི་ཟླ་བཅུ་གཉིས་ཚེས་བཅོ་ལྔ་ཉིན་གནས་མཆོག་རྡོ་རྗེ་གདན་དུ་ཞབས་སོར་འཁོད་དེ་ཁུལ་འདིར་ཟླ་བ་གཅིག་ལྷག་གི་རིང་འགྲོ་བ་སྤྱིའི་བདེ་རྩར་ཕན་པའི་རླབས་ཆེན་གྱི་མཛད་འཕྲིན་མང་དག་ཅིག་བསྐྱངས་པའི་རྗེས་འདི་ཚེས་བཅུ་དགུ་ཉིན་གྱི་ཉིན་རྒྱབ་ཏུ་གནས་མཆོག་རྡོ་རྗེ་གདན་ནས་མཁའ་ལམ་བརྒྱུད་རྒྱལ་ས་ལྡི་ལིར་ཞབས་སོར་བདེ་བར་འཁོད་ཡོད་པ་རེད། འདི་གའི་རླུང་འཕྲིན་ཁང་ནས་ལྡི་ལི་དོན་གཅོད་ལས་ཁུངས་སུ་ལྡི་ལི་ཁུལ་དུ ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་མཛད་འཆར་ཇི་ཡོད་སྐོར་བཀའ་འདྲི་ཞུས་པར། མགོན་པོ་གང་ཉིད་མཆོག་ཉིན་གཉིས་ཀྱི་རིང་ལྡི་ལིར་གནས་བཞུགས་མཛད་རྒྱུ་ཡིན་པ་དང་ཁུལ་དེར་མཛད་འཆར་དམིགས་བསལ་གང་ཡང་མེད་པར་འགྲེལ་བརྗོད་གནང་བྱུང་ལ། སྤྱི་ཟླ་དང་པོའི་ཚེས་ཉི་ཤུ་རྩ་གཉིས་ཉིན་ཕྱིར་བཞུགས་སྒར་རྡ་རམ་ས་ལར་ཆིབས་བསྒྱུར་མཛད་རྒྱུ་ཡིན་འདུག་གནས་མཆོག་རྡོ་རྗེ་གདན་དུ་རྟེན་གཞི་བྱས་པའི་སྐུ་བཅར་རྣམ་རྒྱལ་གྲྭ་ཚང་གི་འཛིན་སྐྱོང་འགན་འཛིན་བསྟན་འཛིན་དཀོན་མཆོག་ལགས་ཀྱིས་མགོན་པོ་གང་ཉིད་མཆོག་གིས་ད་རེས་གནས་མཆོག་རྡོ་རྗེ་གདན་གྱི་རྒྱལ་བའི་ཕོ་བྲང་དགའ་ལྡན་འཕེལ་རྒྱས་གླིང་དུ་མཇལ་མང་ཆེ་བ་ཐེངས་བཅུ་གཉིས་བསྩལ་བའི་ནང།

འདས་པའི་ཟླ་བ་གཅིག་ལྷག་རིང་མགོན་པོ་གང་ཉིད་མཆོག་གིས་བདག་ཅག་གི་སྟོན་པ་མངོན་པར་རྫོགས་པར་སངས་རྒྱས་པའི་གནས་མཆོག་རྡོ་རྗེ་གདན་དུ་མཛད་འཕྲིན་གྱི་ཐོག་མར་ཁུལ་འདིར་ཆགས་པའི་བྱང་ཆུབ་མཆོད་རྟེན་རིན་པོ་ཆེར་གནས་གཟིགས་མཛད་ཡོད་པ་དང་དེ་ནས་ལོ་རྒྱུས་རང་བཞིན་ལྡན་པའི་རྒྱལ་སྤྱིའི་དགེ་འདུན་པའི་གླེང་སྟེགས་དབུ་འབྱེད་མཛད་པ་མགོན་པོ་ཀླུ་སྒྲུབ་མཆོག་གིས་མཛད་པའི་ཆོས་དབྱིངས་བསྟོད་པའི་ཆོས་འབྲེལ་དང་རྗེ་བཙུན་འཇམ་པའི་དབྱངས་ཀྱི་རྗེས་གནང་བཀའ་དྲིན་བསྩལ་བ། བོད་མིའི་ཚོགས་སྡེ་ཁག་ནས་བརྟན་བཞུགས་བསྟར་འབུལ་ཞུས་པ། དགེ་བཤེས་ལྷ་རམས་པའི་ཕྱག་འཁྱེར་མཛད་སྒོ་སྟེང་ཆིབས་བསྒྱུར་བསྐྱངས་ཡོད་པ། དེ་བཞིན་སྔ་འགྱུར་རྙིང་མའི་སྨོན་ལམ་ཆེན་མོ་སྐབས་སུམ་ཅུ་སོ་ལྔ་པའི་ཚོགས་མགོན་དུ་ཆིབས་བསྒྱུར་བཀའ་དྲིན་བསྐྱངས་པ་སོགས་རླབས་ཆེན་གྱི་མཛད་འཕྲིན་མང་དག་ཅིག་བསྐྱངས་ཡོད་པ་རེད། གཞན་ཡང་མགོན་པོ་གང་ཉིད་མཆོག་གིས་གནས་མཆོག་རྡོ་རྗེ་གདན་དུ་རྒྱ་གར་གྱི་གནད་ཡོད་མི་སྣ་ཁག་ཅིག་ལ་དམིགས་བསལ་མཇལ་ཁ་བསྩལ་བའི་ཁྲོད་རྒྱ་གར་བི་ཧར་མངའ་སྡེ་ཡི་སྤྱི་ཁྱབ་བློན་ཆེན་སྐུ་ཞབས་ནི་ཏི་ཤི་ཀུ་མར་མཆོག་དང་ཨ་རུ་ན་ཅལ་མངའ་སྡེ་ཡི་སྤྱི་ཁྱབ་བློན་ཆེན་སྐུ་ཞབས་པདྨ་མཁའ་འགྲོ་མཆོག་སོགས་ལ་མཇལ་ཁ་བསྩལ་ཡོད་པ་རེད། བཞུགས་སྒར་རྡ་རམ་ས་ལ་ནས་གསར་འགོད་པ་བློ་བཟང་དགེ་ལེགས་ཡིན།
རྣམ་པ་ཚོས་གསན་བཞིན་པ་དེ་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་དེ་རིང་གི་ལས་རིམ་ཁག་རེད། དེ་ནས་རྒྱ་ནག་དང་བོད་དབར་གྱི་འབྲེལ་བ་ནི་མཆོད་ཡོན་རྐྱང་པ་ལས་ཕྱི་འབྲེལ་གྱི་ཆབ་སྲིད་མ་རེད་ཅེས་གསུངས་པ། རྒྱལ་སྤྱིའི་ཁྲོད་རྒྱ་ནག་རིག་པ་བ་གྲགས་ཅན་མང་པོས་རྒྱ་ནག་གི་ལོ་རྒྱུས་སུ་གུས་བཀུར་ཆེ་མཐོང་ཞུ་བའི་ཕྱི་འབྲེལ་སྲིད་བྱུས་འདི་ནི། ལོ་རྒྱུས་ཀྱི་ཁྲོད་ཤར་ཨེ་ཤ་ཡའི་ཡུལ་གྲུ་ཁག་དང་ཆབ་སྲིད་ཀྱི་འཐབ་ཇུས་ཤིག་ལ་ངོས་འཛིན་བྱེད་ཀྱི་ཡོད་ཅིང། འདིའི་ནང་ཉི་ཧོང་དང་ཀོ་རི་ཡ་ཝེ་ཏི་ནམ་བཅས་ཀྱི་ཤུགས་རྐྱེན་ཆེན་པོ་བྱུང་ཡང། བོད་ནང་ཆེ་མཐོང་གི་ཕྱི་འབྲེལ་སྲིད་བྱུས་འདི་ནི། གཅིག་གྱུར་མིན་པར་བོད་ཀྱི་བླ་ཆེན་རྣམས་ལ་གོ་གནས་མཚན་མཐོང་ཕུལ་བ་རྣམས་ནི་མཆོད་ཡོན་དང་བླ་སློབ་ཀྱི་འབྲེལ་བ་ཡིན་ཞིང། ལྷག་པར་དུ་བོད་ཀྱི་བླ་ཆེན་རྣམས་རྒྱ་ནག་རྒྱལ་པོའི་གོང་དུ་བཀུར་བ་ཞིག་ཆགས་ཡོད་པ། རྒྱ་ནག་ཉམས་ཞིབ་པ་རིག་འཛིན་རྣམ་རྒྱལ་ལགས་ཀྱིས་འགྲེལ་བརྗོད་གནང་བྱུང། ཐེངས་འདིའི་གནད་དོན་གླེང་མོལ་གྱི་ལས་རིམ་ནང། རྒྱ་ནག་གིས་བོད་ནང་དུ་ལོ་ངོ་བརྒྱ་ཕྲག་མང་པོའི་རིང་འབྲེལ་བ་ཇི་ལྟར་བྱས་མིན་དང་དེའི་ཆབ་སྲིད་ཀྱི་གནད་འགག་ཇི་ཡིན་བཅས་ཀྱི་ཐད་རིག་འཛིན་ལགས་དང་ལྷན་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་རྩོམ་སྒྲིག་འགན་འཛིན་བཀྲ་ཤིས་དབང་ཕྱུག་ལགས་ཀྱིས་གླེང་མོལ་ཞུས་པ་ཞིག་གསན་རོགས་གནང། རྒྱ་ཆེའི་རླུང་འཕྲིན་གསན་མཁན་རྣམ་པ་ཚོ་སྐུ་ཁམས་བཟང། ད་ལྟ་ནི་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་གནད་དོན་གླེང་མོལ་གྱི་ལས་རིམ་སྙན་སྒྲོན་ཞུ་རྒྱུའི་དུས་ཚོད་དེ་ཡིན། ང་ལས་རིམ་དེ་གཙོ་སྐྱོང་ཞུ་མཁན་བཀྲ་ཤིས་དབང་ཕྱུག་ཡིན།
ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་ཐེངས་འདིའི་ལས་རིམ་འདིའི་ནང་ལ་ད་རིང་ང་ཚོའི་བོད་པའི་སྤྱི་ཚོགས་ནང་ལོགས་ལ་དེང་སང་ཨ་ནི་ཉམས་ཞིབ་པ་མང་པོ་ཡོང་གི་ཡོད་རེད་འདི་ནང་ནས་ལྷ་རབས་ཀྱི་གཞོན་སྐྱེས་མི་རབས་དེ་འདྲའི་ནང་ལོགས་ནས་ཉམས་ཞིབ་པ་མང་པོ་ཡོང་གི་འདུག་འདི་ནང་ནས་བོད་ཀྱི་ལོ་རྒྱུས་ཐོག་ལ་ཡང་ཉམས་ཞིབ་གནང་མཁན་སྤྱི་དང་བོད་ནང་ལོག་ཏུ་བ་ལོ་རེད།

འཛམ་བུ་གླིང་ལ་གོ་ཁོག་མ་རེད། རྒྱ་ནག་གིས་ཀྲུང་གོ་ལ East Asia དང Central Asia བཅུ་གཅིག་ལ་གོ་ཁོག་རེད། དེ་འདྲའི་ཡིན་དུས་ས་ནི། རྒྱ་ནག། འཛམ་བུ་གླིང་དབང་བསྒྱུར་བྱེད་རྒྱུ་རྒྱ་ནག་ལ་དམིགས་ཡུལ་ཡོད་མ་རེད། རྒྱ་ནག་གི་དམིགས་ཡུལ་ཆེ་ཤོས་དེ་ཨ་མི་རི་ཀ་དང Indo Pacific། Indo Pacific ནས་མར་འབུད་རྒྱག་གཏོང་ཡག་ཆུ་དང། ཁོང་ཚོའི་དམིགས་ཡུལ་ཆེ་ཤོས་དེ་འདི་ཡིན་ཟེར་རོ། ད་ཡང།

སྙིང་གྲོགས་ཀྱིས་བརྟགས་པས་ན་འདི་ག་ཡི། དེ་ནི་སི་སི་ག་ལ་འབྲེལ་བ་ཡོད་པ་ཅིག་རེད་མི་འདུག་པ་འདི་ལ། ནག་ཆུ་སི་དང་འདི་འདྲ་ག་ལ་འབྲེལ་བ་ཡོད་པ་ཅིག། ཅིག་ཕ་ཇོ་གི་ཅིག་ཡོན་ཏན་དང་འདི་ལ་ཅིག། ག་ལོག་རེད་ཅིག། གུས་ཞབས་ལབ་ན། ཆེ་མཐོང་དེ་འདྲ་བ་ཅིག་ཨོ། གུས་ཞབས་དེ་འདྲ་མ་གཏོགས། ཨ་ནི་ད་ལྟ། ཡང། ད་ལྟ་ཞྭ་སྒབ་པ་ཡོད་པ། ལགས་རེད། བོད་ཀྱི་ཡོད་ད་ལྟ་ཞྭ་སྒབ་པ་གི་དེབ་ད་ལྟ Political History of China ཟེར་དེའི་ནང་ལོགས་ལ། ཨ་ནི་ཁོང་ཚོ་ཡང་རྒྱ་ནག་ཅིག་གི་འགྲེལ་བཤད་ཅིག་ག་རེ་རྒྱག་གི་ཡོད་རེད་ཟེར་ན། བོད་ཀྱི་ནང་ལ་ཨམ་བན་ཡོད་ཟེར་ཇོ། ད་ལྟ་ཨམ་བན་ཡོད་ཨ་ནི།

ཕར་ཚུར་ཡོད་ཅིག history ཅིག་ཡོད་མ་རེད། ཡིན་ཡང་རྗེས་ལ་མ་བདེ་བ sixteen fifty two ལ་ད་ལྟ་ད་སྐུ་ཕྲེང་ལྔ་པ་ད་ལྟ་རྒྱ་ནག་གི་པེ་ཅིང་ལ་ཕར་ཕེབས་པ་རེད་པ་དེ་དུས་ཙམ་པ་ཡིན་ན་ཡང་ཅིག་མཆོད་ཡོན་མ་གཏོགས་ཅིག་གིས་དེ་འདྲའི་གི་ག་ཡི political གི་ག་ཡི་དེ་འདྲའི་ག་གོ་ཅིག་ཡོད་མ་རེད། འདི་ལ་ཅིག་ད་ལྟ་བྷི་ཡུག་འགྲོ་གི་ཅིག་ཡོད་བ།

བོད་ཀྱིས་རྒྱ་ནག་གི Imperial Court ལ་ད་ལྟ Annual Tribute དེ་ཚོ། ལོ་ལོ་རེ་རེ་ལ་ཅིག་ཕར་ལ་ཅིག་པེ་ཤག་བཏང་ཡག་དང་རྔན་པ་བཏང་ཡག་བྱས། དེ་རྩ་བ་ཉིད་ནས་བྱས་མེད་པ་གི་ལོ་རྒྱུས་གཙང་མ་གཙང་རྐྱང་ད་ལྟ་ང་ཕོད་ངག་དབང་འཇིགས་མེད་ཡོད་པ། ཁོང་དང་དེ་ནས་ད་ལྟ་ཞྭ་སྒབ་པ་གི་དེབ་ལོ་རྒྱུས་དང Political History of China ནང་གཙང་མ་གཙང་རྐྱང་བྲིས་ཡོད་རེད།

རྒྱ་ནག་ཀྲུང་ཧྭ་སྤྱི་མཐུན་རྒྱལ་ཁབ་ཀྱི་ས་ཁུལ་ནང་ལོགས་ལ་མི་རིགས་ལོགས་ཀ་འདྲ་ཅིག་ཡོད་པ་ཡིན་ན་ད་འདི་ལ་ཅིག་རང་སྐྱོང་ལྗོངས་ཅིག་སྤྲད་ཀྱི་ཡོད་པ། ད་ད་ལྟ་བོད་འདྲ་ཅིག་ཆ་བཞག་པ་ཡིན་ན་བོད་ཀྱི་ནང་ལོགས་ལ TAR ཟེར་རོ་ད་བོད་རང་སྐྱོང་ལྗོངས་ཀྱི་ནང་ལོགས་ལ་ད་མི་རིགས་རང་སྐྱོང་ལྗོངས་ཡོད་ཟེར་བ་རེད་ད་ད་རྒྱ་ནག་གི་ལོགས་ལ་སྐད་ཆ་བཤད་ན་མི་རིགས་རང་སྐྱོང་མི་རིགས་རང་སྐྱོང་ལྗོངས་ཡོད་རེད་ཡིན་ན་ཡང་ད་རྒྱ་ནག་གིས་ག་ལེ་ག་ལེ

བོད་རང་སྐྱོང་ལྗོངས་མེད་པ་བཟོ་གི་རེད་ཟེར་ཏོ་ག་ཚད་ན་ན་གི། བོད་རང་སྐྱོང་ལྗོངས་འདི་རང་སྐྱོང་ལྗོངས་ཟོས་ཁོ་རུ། ཁོ་ཚོ་སྔོན་མི་མི་རིགས་གང་ལ་ཞུགས་གོ་རེད་ད་བོད་བོད་རང་སྔོན་བྱུང་འགྲོ་འདོད། བོད་རང་སྐྱོང་ལྗོངས་འགྲོ་འོས་ཀྱིན་པ་ན་ད་མི་མི་རིགས་འདྲ་མ་འདྲ་གི་ལ་འདྲེས་འདོད་རོ། འདི་རེད། ད་ཧ་ནི་མི་མི་རིགས་ལས་ནི་ད་རྗེས་མ་ད་འདི་གི་ཅིག་རྙོག་དྲ་ཆེན་པོ་ཅིག་ཆགས་ཀྱི་རེད་ཟེར་གྱི་ཡོད་རེད། ད་ནི་རྒྱ་ནག་གི་ད་ལྟ་ཀྲུའུ་ཝེ་ཆུན་ཟེར་རོ། ཁ་ཟེར་མ་འཐབ་ཕྱོགས་གཅིག་གྱུར་ལས་ཁང་གི་ཁོང་འབྲེལ་ཡིན་པ་ཡིན་མ་བོད་དང་རྒྱ་ནག་ཕར་ཚུར་སྐད་ཆ་བྱུང་དུས་ཙམ་པ་ལ། ད་རྒྱ་ནག་གི་ད་ལྟ་འགོ་ཁྲིད་མཁན་དེ།

རྒྱ་ནག་ཁོ་རང་གིས་ད་ལོ་པོར་ཝིས་རེ་ཏོག་ཅིག་གནང་ལ་ཡར་བསྡུ་དགོས་འདུག་ཟེར་ཟེར་དེ་འདྲ་གི་འདྲ་པོ་ཅིག་སྐད་ཆ་བཤད་ཡོད་རེད་ད་དེ་ངེད་རང་གི་མཐོང་སྟངས་ལ་བོད་པ་གི་ཏིས་བོད་པ་ལ་ཏིས་ཡོད་རླུང་རྟ་མེད་མཁན་འདྲ་པོ་ཅིག་ངས་མཐོང་གི་འདུག་ག་རེ་ཟེར་བས་ན་བོད་དང་རྒྱ་ནག་གི་ཅིག་ད་ལྟ་ཉིས་སྟོང་བཅུ་ནས་ཉིས་ག་རེ་ཉིས་སྟོང་ནས་ཉིས་སྟོང་བཅུ་བར་དུ་ཅིག་ཕར་ཚུར་འབྲེལ་བ་བྱེད་མཁན་དེ་སྐད་ཆ་འདྲ་པོ་ཅིག་ད་ལྟ་འབྲེལ་བ་འདྲ་པོ་ཅིག་བྱུང་ཡོད་རེད་འབྲེལ་བ་བྱུང་ཡོད་བསམ་པ

ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་ལས་རིམ་ཁག་སྙན་སྒྲོན་ཞུས་ཟིན་པ་ཡིན། ཐེངས་འདིའི་ལས་རིམ་བཀོད་སྒྲིག་གནང་མཁན་སྒྲོལ་མ་ལྷ་མོ་ལགས་དང། ལེ་ཚན་ངོ་སྤྲོད་དང་གསར་འགྱུར་ཁག་ཕབ་སྒྱུར་གྱི་སྙན་སྒྲོན་ཞུ་མཁན་གཡུ་སྒྲོན་ལགས་དང་གུས་པ་ཚེ་དབང་དངོས་གྲུབ་ཡིན། རྣམ་པ་ཚོས་ང་ཚོའི་ལས་རིམ་ཁག་གསན་པར་ཐུགས་རྗེ་ཆེ། ཐེངས་འདིའི་ལས་རིམ་ཁག་མཇུག་བསྡོམས་མ་ཞུས་གོང་དེར་ཚེ་དབང་དངོས་གྲུབ་ལགས་དང་གཡུ་སྒྲོན་གཉིས་ནས་གསར་འགྱུར་སྙིང་བསྡུས་ཁག་ཅིག་སྙན་སྒྲོན་ཞུ་རྒྱུ་ཡིན། གནད་དོན་དབྱེ་ཞིབ་པས་ཨ་ཧྥེ་རི་ཀའི་ནང་དཔལ་འབྱོར་འཕེལ་རྒྱས་ཡོང་ཐབས་མུ་མཐུད་འབད་བརྩོན་བྱེད་བཞིན་ཡོད་ཀྱང་བུ་ལོན་ནང་དུ་ཚུད་དེ་དཀའ་ངལ་འཕྲད་བཞིན་པའི་སྐོར་གསུངས་འདུག། ཨ་མི་རི་ཀའི་བོད་ཁང་གིས་འདི་ལོའི་དཔལ་འབྱོར་འདུ་འགོད་ཀྱི་རོལ་དབྱངས་འདུ་འཛོམས་ཀྱི་ཐོག་དམངས་ཁྲོད་ཀྱི་རོལ་དབྱངས་པ Joan Baez ལགས་དང། གྲོང་ཁྱེར་ནིའུ་ཡོག་ནང་ལ་རྟེན་གཞི་བྱས་པའི་ཡུག་རེན་གྱི Gogol Bordello རྣམ་གཉིས་ཡང་མཉམ་ཞུགས་གནང་གི་ཡོད་འདུག། ཉི་ཧོང་གི Moon Sniper ཞེས་པའི་མཁའ་དབྱིངས་ཀྱི་འཕུར་གྲུ་དེ་རེས་གཟའ་སྤེན་པའི་ཉིན་ཟླ་བའི་གྲོང་ཁྱེར་དུ་ལམ་ལྷོང་ལྡན་པའི་ངང་བབས་པ་དེ་ཡིས་རེས་གཟའ་སྤེན་པའི་ཉིན་ཉི་ཧོང་ནི་ཟླ་བའི་གྲོང་ཁྱེར་དུ་བབས་ཐུབ་མཁན་གྱི་འཛམ་གླིང་ནང་གི་རྒྱལ་ཁབ་ལྔ་པ་དེ་ཆགས་ཡོད་པ་རེད་འདུག་དེ་སྔོན་རྒྱལ་ཁབ་བཞིས་ད་བར་ཟླ་བའི་གྲོང་ཁྱེར་དུ་བབས་ཐུབ་པ་བྱུང་ཡོད་པ་ནི་ཨ་མི་རི་ཀ་དང་ར་ཤི་ཡའམ་སྐབས་དེའི་ཨུ་རུ་སུ་སྤྱི་མཐུན་རྒྱལ་ཁབ་དང་རྒྱ་ནག། ཉེ་བའི་དུས་ཚོད་ནང་རྒྱ་གར་བཅས་བཞིའི་ཐོག་ད་རེས་ཉི་ཧོང་རྒྱལ་ཁབ་དེ་ལྔ་པ་ཆགས་ཡོད་པ་རེད། རྒྱ་ནག་དང་ཨ་མི་རི་ཀའི་དཔོན་རིགས་བར་དངུལ་རྩིས་ཀྱི་གནད་དོན་དང་འབྲེལ་བའི་ལྷན་ཚོགས་དེ་པི་ཅིང་དུ་མཇུག་སྒྲིལ་གནང་བཞག་སྔ་ལོའི་ཕྱི་ཟླ་བཅུ་གཅིག་པའི་ནང། རྒྱ་ནག་དང་ཨ་མི་རི་ཀའི་བར་དངུལ་རྩིས་ཀྱི་མི་མཐུན་པའི་དངངས་འཚབ་རྣམས་སེལ་ཐབས་སུ་ཡུལ་གྲུ་གཉིས་ཀྱི་སྡེ་ཚན་དེ་བཞིན་གསར་འཛུགས་གནང་བ་ཞིག་ཡིན་འདུག་ཨ་རིའི་ནོར་སྲིད་ལྷན་ཁང་གི་དཔོན་རིགས་དང་རྒྱ་ནག་མི་མང་དངུལ་ཁང་ཆེན་མོའི་དཔོན་རིགས་བར་དངུལ་རྩིས་སྲ་བརྟན་ཡོང་ཐབས་ནས་ནག་ཚོང་གི་དངུལ་འགོག་ཐབས་སོགས་གནད་དོན་མང་པོ་ཞིག་གི་ཐོག་ལ་གྲོས་མོལ་གནང་ཡོད་འདུག་ཨ་རིའི་ནོར་སྲིད་ལྷན་ཁང་གི་སྐུ་ཚབ་ཚོགས་ཆུང་ནས་རྒྱ་ནག་གི་སྲིད་བློན་གཞོན་པ། ཧོ་ལི་ཧྥེང་དང་ཐུག་འཕྲད་བྱས་ཡོད་པ་ཨ་མི་རི་ཀའི་ནོར་སྲིད་ལྷན་ཁང་གིས་རེས་གཟའ་པ་སངས་ཉིན་སྤྱི་བསྒྲགས་ཤིག་སྤེལ་བའི་ནང་གསུངས་བཞག། རྒྱ་ནག་སྲིད་བློན་ཝང་དབྱི་ནས་སྦྲ་ཛིལ་གཞུང་གིས་རྒྱ་ནག་གཅིག་གི་རྩ་དོན་ལ་རྒྱབ་སྐྱོར་ཡོད་པའི་སྐོར་བཤད་འདུག། དེ་ཡང་ཕྱི་ཟླ་དང་པོའི་ཚེས་བཅུ་དགུ་རེས་གཟའ་པ་སངས་ཉིན་རྒྱ་ནག་ཕྱི་སྲིད་བློན་ཆེན་ཝང་དབྱི་ནས་བྷེ་རེ་ཟལ་གཞུང་གིས་རྒྱ་ནག་གཅིག་གི་རྩ་དོན་ལ་རྒྱབ་སྐྱོར་བྱེད་པར་དགའ་བསུ་ཡོད་ཟེར་བ་དང་ཐེ་ཝན་ནི་རྒྱ་ནག་དང་ཁ་བྲལ་ཐབས་མེད་པའི་ཆ་ཤས་ཤིག་ཡིན་ལུགས་དང། ལྷོ་ཨ་ཧྥེ་རི་ཁའི་སྟོབས་ཆེན་རྒྱལ་ཁབ་བྷེ་རེ་ཟལ་དང་མཉམ་དུ་ཕན་ཚུན་གྱི་འབྲེལ་ལམ་གོང་འཕེལ་གཏོང་རྒྱུའི་མཚོན་རྟགས་ཤིག་ཡིན་པའི་སྐོར་བཤད་འདུག། རྒྱ་ནག་གི་ཁྱིམ་མཚེས་རྒྱལ་ཁབ་ཚོའི་ནང་རྒྱ་གར་གྱི་ཤུགས་རྐྱེན་དེ་ཆུང་དུ་གཏོང་ཐབས་བྱ་བཞིན་ཡིན་པ། ལྡི་ལི་ནས་འགྲེལ་བརྗོད་གནང་མཁན་ཞིག་གིས་གསུངས་བཞག། དེ་ཡང་རྒྱ་གར་གྱི་ནོའེ་དཱ་གྲོང་ཁྱེར་ནས Roznama Rashtriya Sahara། ཞེས་པའི་དྲ་གནས་གསར་ཤོག་གིས་ཨུར་རྡུའི་སྐད་ཡིག་ཐོག་གནས་ཚུལ་སྤེལ་བའི་ནང། ཨེ་ཤེ་ཡའི་མངའ་ཁུལ་དུ་རྒྱ་ནག་ནི་རྒྱ་གར་གྱི་ཁ་གཏད་གཙོ་བོ་ཞིག་ཡིན་པ་དང་སྲིད་བློན་ན་རེན་དཱ་མོ་དི་མཆོག་གི་ལས་རྒྱུན་རིང་མངའ་ཁུལ་དེའི་ནང་རྒྱ་གར་གྱི་ཤུགས་རྐྱེན་ཆེ་རུ་ཕྱིན་ཡོད་པ་དེ